ལོ་རྒྱུས་ཀྱི་ཐོག་ནས་ནང་བའི་ཆོས་ཀྱི་རྗེས་འཇུག་པ་ཧ་ཅང་དཀོན་པོ་ཡིན་པ་གི་གླིང་ཆེན་ཨ་ཧྥེ་རི་ཁ་གི་ནང་དུ། ཉེ་རབས་ནས་བཟུང་འཕགས་པ་གནས་བརྟན་པ་གི་ཆོས་བརྒྱུད་དང་རྒྱ་ནག་གི་ནང་བསྟན་སོགས་གང་འཚམ་དར་བཞིན་པ་དང་མཚུངས་སུ། བོད་བརྒྱུད་ནང་བསྟན་གྱི་རྗེས་འཇུག་པའང་གང་འཚམ་འབྱུང་གི་ཡོད་པ་ལས། ཨ་ཧྥེ་རི་ཁ་གི་ཁོང་གོ་རྒྱལ་ཁབ་ཀྱི་ནང་དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་མཆོག་དང། ཏའི་སི་ཏུ་རིན་པོ་ཆེ་མཆོག་གི་རྗེས་འཇུག་སློབ་མ་དང་ཨ་ཀོང་རིན་པོ་ཆེ་གི་ཆོས་ཚོགས་ནས་ཡིན་པ། བོད་བརྒྱུད་ནང་ཆོས་ཉམས་ལེན་གནང་མཁན་གྱི་ཁོང་གོ་རྒྱལ་ཁབ་ཀྱི་ནང་གི་མི་སྐྱ་ཕོ་མོ་བཅུ་ཐམ་པར། སྤྱི་ཟླ་གཉིས་པ་གི་ཚེས་པ་བདུན་གྱི་ཉི་མ་བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་དུ་མཇལ་ཁ་གནང་སྟེ། སྤྱན་རས་གཟིགས་དང་རྗེ་བཙུན་འཇམ་པའི་དབྱངས། སྐྱབས་འགྲོ་གི་ལྗགས་ལུང་བཅས་བསྩལ་ཡོད་པ་དང། ཨ་ཧྥེ་རི་ཁ་གི་མི་རིགས་མི་སྐྱ་ཕོ་མོ་བཅུ་བོ་དེ་གི་འགོ་ཁྲིད། སྐུ་ཞབས Francis Cabeway ལགས་ནས། གོང་ས་མཆོག་ནི་ཁོང་ཚོའི་ཆོས་དད་གནང་ས་གི་བོད་བརྒྱུད་ནང་བ་ཡོངས་ཀྱི་དབུ་ཁྲིད་ཡིན་པས། ཁོང་ལ་མཇལ་ནས་བསམ་བརྗོད་ལས་འདས་པ་གི་དགའ་ཚོར་བྱུང་བ་འགྲེལ་བརྗོད་གནང་གི་འདུག། We no we don't know how to explain our joy our feeling is a special sensation.
ང་ཚོ་བསམ་བརྗོད་ལས་འདས་པ་གི་དགའ་ཚོར་བྱུང་བ་དང་འདི་གར་ཡོང་དོན་ནི། སོ་སོའི་བླ་མའི་རྗེས་སུ་མ་ཞུགས་པ་དང་བླ་མའི་བྱིན་རླབས་སྙིང་ལ་མ་ཕོག་པར་ནང་ཆོས་ལ་སློབ་གཉེར་གནང་རྒྱུ་དེ་འདྲ་ལས་སླ་བོ་མིན་པ་མ་ཟད། གོང་ས་མཆོག་ནི་བོད་ཀྱི་ནང་བའི་ཆོས་བརྒྱུད་ཀྱི་དབུ་ཁྲིད་ཡིན་པ་གི་རྒྱུ་མཚན་གྱིས། ང་ཚོས་ཁོང་གི་མདུན་ནས་བྱིན་རླབས་ཞུས་ཏེ་ཁོང་གི་རྗེས་སུ་སློབ་པ་གི་བསོད་ནམས་ཀྱི་ཚོགས་རྫོགས་ཆེད་ཡོང་བ་དང། ད་ནི་ང་ཚོས་ཐབས་ཤེས་ཡོད་དགུའི་ལམ་ནས་འབད་བརྩོན་བྱས་ཏེ་ཆོ་ག་འདོན་པ་དང་སྒོམ་རྒྱག་པ་ཙམ་མིན་པར། མི་བཟང་བོ་ཟིག་དང་ཞི་བདེ་སྐྲུན་མཁན་ཟིག་བྱ་འདོད་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་ཁོ་ཚོ་ལས་བུད་མེད་བོད་བརྒྱུད་ནང་ཆོས་ཀྱི་རྗེས་འཇུག་པ་ཀརྨ་ཆོས་ལྡན་མཚོ་མོ་ལགས་ནས་འགྲེལ་བརྗོད་གནང་རྒྱུར། མོ་རང་གོང་ས་མཆོག་ལ་ཐོག་མར་མཇལ་སྐབས་ཀྱི་ཚོར་བ་ནི་བསམ་བློའི་ནང་འཆར་མ་མྱོང་བ་ཟིག་དང་མིང་དང་ཚིག་གི་ལམ་ནས་འགྲེལ་བརྗོད་བྱ་མི་ཤེས་བ་གི་དགའ་སྣང་ཟིག་ཡིན་པ་གི་མུར། སོ་སོའི་སྣང་ངོ་ལ་སྟོན་པ་སངས་རྒྱས་ཐུགས་རྗེ་ཅན་དངོས་སུ་མཇལ་བ་གི་ཡིད་ཆེས་ཟིག་གིས་ཁེངས་སོང་ཞེས་འགྲེལ་བརྗོད་གནང་གི་འདུག་ཁོང་གོ་རྒྱལ་ཁབ་ཀི་ནང་ཐའི་ལན་ཌི་གི་གནས་བརྟན་སྡེ་པ་གི་ལུགས་ཀི་ནང་ཆོས་ཉམས་ལེན་པ་དང་ཉི་ཧོང་གི་ནང་ཆོས་ཉམས་ལེན་གི་ཆོས་ཚོགས་གང་འཚམ་རེ་ཡོད་ནའང། བོད་བརྒྱུད་ནང་བའི་རྗེས་འཇུག་དེ་སྔ་ཧ་ལམ་མེད་པ་དང། ཡིན་ནའང་ད་ཆ་ཁོ་ཚོའི་ཆོས་ཚོགས་ལ་མི་འབོར་སུམ་སྟོང་ལྷག་བྱུང་བ་གི་དགོན་སྡེ་གསར་རྒྱག་གི་འཆར་གཞི་འདིང་བཞིན་པ་མ་ཟད། ཕྲུ་གུ་ལོ་ཆུང་ལྔ་བལ་ཡུལ་ནང་ཁྲ་འགུ་རིན་པོ་ཆེ་གི་དགོན་པར་སློབ་གཉེར་དུ་མངགས་པ་ཚུར་འཁོར་མཚམས་ནང་ཆོས་དགེ་རྒན་གནང་འཆར་ཡོད་པ་དང་སོ་སོ་ཐོག་མར་ཡེ་ཤུའི་ཆོས་ལུགས་ཀྱི་རྗེས་འཇུག་པ་ཡིན་ནའང། སེམས་ནང་དྲི་བ་མང་པོ་སླེབས་ཏེ་ནང་ཆོས་ལ་ཞུགས་པ་ཡིན་ལུགས་ཀྱི་སྐོར་ཧྥི་རན་སི་སི་ཁ་བྷ་བྷེ་ལགས་ནས་འགྲེལ་བརྗོད་གནང་གི་འདུག། When I become to be Buddhist?